ད་རྒྱུའི་རིམ་པ་རྡོ་སྐུ་དབུ་མ། མཉམ་འབྲེལ་བྱེད་རྒྱུ་དང་ད་ལྟ། ད་དོགས་ཤིག་ཡོད་ཤོག། ལི་ཀྲུའུ་ཁྱིམ་ཚང་གཉིས་འཁོན་འགྲས་དུ། སྔགས་མ་བྲག་རི་སྒོག་དུག་དུག་ཐག་གཅོད་བྱེད་ཀྱི། ཨ་རྒྱུའི་གཟུགས་པོ་བདག་གཅེས་བྱེད་རོགས། སྐྱོ་མ། ཏུ་ཤན། ཨོ། སོང། རྩིས་ཁང་ནང་ངུས་མ་གཏོང་ཤོག་ཁོ་གཉིས་མོ་ལམ་གོ་འདྲ་ཡག་ཐུག། ཨ་ཅོ། དེ་འདྲ་བདེན་གི་དགོས་ལ་མ། ཨ་སྐྱོ་གཉིས་མོ་མེད་མ་རྩ།

ཁྱོད་གཉིས་པོ་ལིའང་ཧྲན་གྱི་མིང་འཁྱེར་འདུག་ཚུར་རྒོལ་བྱ་ཁུལ་ཁྱི་སྐྱག་གི་ལས་ཀ་ཞིག་ལིའང་ཧྲན་གྱི་ཕོ་རྒོད་སྐྱག་འོང་གི་མིང་བརྫིས། ཧུང། ངས་ལིའང་ཧྲན་སྒང་གི་ཕོ་རྒོད་རྦད་དེ་བདེན་པ་དང་ལར་རྒྱ། དམངས་དོན་སེམས་ལ་ཤོང་གི་རྐྱང་རྐྱང་ཡིན། ཁྱོད་གཉིས་པོ་ལིའང་ཧྲན་ཕོ་རྒོད་གི་མིང་བརྫུས་བྱས་ཏེ་ཁུ། དོག་བྱས་དེ་ངུ་སོ་ལ་ངོ་ཚ་བཟོ། དེ་རིང་ཁྱོད་གཉིས་པོ་སྐད་འཕགས་འདུག་སྟར་དམག་གྲ་སྒྲིག་བྱས།

ད་རུང་གཞིས་ཀའི་ནང་གནས་ཚུལ་སྐྱོ་བའི་ཤེས་ཡོང་མོད། ངས་བལྟས་ན་ངའི་སྤུན་གྲོགས་གཉིས་མྱུལ་ཞིབ་ཀྱི་མངགས་གནས་ཚུལ་གསལ་པོ་ཤེས་ནས་ཅི་བྱེད་དགོས་མིན་ཐག་གཅོད་བྱས་ན་ལང་ཙག་ཤེས་ཀྱི་རེད། ཧ་ཧ་ཧ་ཧ་ཨ་ཇོ་ངའི་གཙོ་ཨ། ང་ཐོས་མྱོང་ལ་གོ་ཏི་གི་སུ་ཟུང་གཉིས། ཨ་ཇོ་ཁྱོད་ཀྱིས་ང་གདོང་གཞུང་བརྩིགས་ཚེ་ངའི་ལ་ངག་སྔོག་ཤོག། ཐོས་མྱོང། གལ་སྲིད་དགྲ་གདོང་དུ་མཆོངས་ཅིག་དགོས་ན་ཁྱོད་ངའི་ལ་ཤོར་དགོས་ཀྱི་རེད། ཡིན་ན་ཀྲུའུ་ཚང་གཞིས་ཀའི་ནང་ག་ས་ག་ལ་རྙི་ཤག་ཤོར་རེད།

ཐོག་བསྐྱིས་ན་ཡག་ཤོས་ཡིན། ཁྱོད་སྤུན་གྲོགས་གཉིས་པོ་ངེས་པར་དུ་ཕན་ཚུན་ཤོང་བསྡད་ཀྱི་གཟབ་ནན་གཙོ་བོ་རེད། ཨ་ཇོ་བློ་བདེ་བ་གྱིས་ངེད་གཉིས་པོ་ནུས་ཤུགས་ཡོད་ཚད་བཏོན་ཏེ་གཞིས་ཀའི་ཕྱི་ནང་གནས་ཚུལ་རྩད་ཞིབ་བྱེད་ཨང་ཨ་ཇོ་ཐད་ཀར་དམག་དཔུང་ཁྲིད་ཕྱོགས་ཐད་ཐབས་ལམ་ཙིག་བཟོ་ཡ། ངུ་སོ་ད་སྲིད་རང་འགྲོ་གྲ་སྒྲིག་ཏུ་གྱིས། ཡ། སྤུན། ཡིན་ཚད་གཟབ་གཟབ་བྱེད་ཡ།

སྟག་རིས་འབྲུག་རམ་བསམ་བྱུང། དེ་ཞོར་ལུང་པ་ཨ་འདུས་ཀྱི་འགྲོ་ལུགས་དྲིས། ངས་མ་དྲིས་ན་ངོ་ཚ་ལོག་རྒྱུ་རེད་བསམ་གདའ། ཧོ་རེད། ཁོ་གཞོན་པ། ཨེ་ར་ཚོང་རྒྱག་སའི་ས་ཆ་མ། ཉི་མ་རེ་གཉིས་ཙིག་རིག་ཚར་དུས་ཨེ་ར་དམག་ཆེན་པོ་ཙིག་ལངས་རྒྱུ་རེད་ད་ཁྱོད་མགྱོགས་སེ་སོང་ཤོག་ཨོ་གོ་རང་མི་ཅུང་ཐེག་མ་ཞུས། ཨ་མྱེ། ཨར། གྲོང་ཚོ་ནི་འཁྲུག་ལོ་འདི་ཙིག་ཚོང་རྒྱག་སའི་ས་ཆ་རེད་དམ་དམག་ཅི་ཙིག་རྒྱག་དགོས་རེད།

ཁོང་སོ་ཨེ་ར་ལ་དམག་ཚོ་ཁྲིད་ཡོང་གདའ་ཟེར། ད་གཞིས་ཀའི་འགྲོ་སྒང་ལ་རྩེབ་ཏུ་རྫུ་ད། དེ་ཕྱིར་རྫི་ན་ངུ་སོ་གྲོང་ཚོ་གི་ལམ་རྙོག་དྲ་ཚ་ཚ་ནས་འཚང་མ་ཕོད་རེད། ཁ་རྩང་གཞིས་བདག་ཀྲུའུ་གིས་བཀའ་ཕབ་བསྡད་ཚུགས་དགོས། མྱུལ་མ་བཟུང་དགོས་རེད་ཟེར། ད་འོང་དུད་ཚང་རེ་རེ་བཞིན་དུད་ལ་མི་སྟོབས་ཤས་སྤེལ་ཏེ་གྲ་སྒྲིག་བྱེད་དུ་ཚུགས་དགོས་གལ་སྲིད་ཁ་དུས་དགོས་ན།

ཁོང་སོ་འོང་གོ་ཁོ་ཐུབ་ཀྱི་རེད། ཨུམ། ཨ་ཇོ། ཁྱོད་ཀྱིས་གང་རང་མ་བྱས། ད་སྲས་དམག་རྒྱག་ཕོ་རྒྱོ་དམག། ངས་དེ་ནི་ངའི་ལ་ཁྱིམ་ཐལ་བྱས་ནས་ག་ད། ཨ་ཡ། དེ་ཤི་དེ་ཤི་དུ་ཁྱེར་བ་རེད། ཨ། དོན་དེ་ཤི་ཁ་ག་གི་མོས་སོ་ངུ་སོ་མཐོང་ཆུང་བྱེད་རྒྱུ་དེ་མ་རེད། ཨིན་དེའི་མི་ཐུབ་འབུད་དེ་ཨ་ཇོ། ང་ངའི་ལ་འགྲོ་ངས་ཁོང་སོ་བཏོན་མོད།